རྒྱ་ནག་ཏུ་བཅའ་བཞུགས་ཨ་རིའི་གཞུང་ཚབ་ཆེན་མོ་སྐུ་ཞབས Terry Branstad མཆོག་གིས་ཕྱག་སྦྲེལ་ལས་བྱེད་ཀྱི་ལྷན་དུ་འདས་པའི་གཟའ་ཉི་མ་ཉིས་སྟོང་བཅུ་དགུའི་ཕྱི་ཟླ་ལྔ་པའི་ཚེས་བཅུ་དགུ་ནས་བོད་དུ་གཟིགས་སྐོར་གནང་བཞིན་འདུག་ཨ་རིའི་གཞུང་ཚབ་མཆོག་གིས་རྒྱ་ནག་ནས་ཐོག་མར་བོད་ཀྱི་ཤར་རྒྱུད་དུ་ཕེབས་ཏེ། སྐུ་འབུམ་སོགས་པའི་བོད་ཀྱི་ཤར་རྒྱུད་ལ་གཟིགས་ཞིབ་ཀྱི་རྗེས་སུ། དེ་ཁུལ་ནས་རྒྱ་ནག་གཞུང་གིས་བཙུགས་པའི་མེ་འཁོར་གྱི་ནང་ལ་ཕེབས་ལམ་དུ་གཟིགས་ཞིབ་ཀྱི་ངང་ལ་བོད་ཀྱི་རྒྱལ་ས་ལྷ་སར་ཕེབས་པ་དང། བོད་ཀྱི་རྒྱལ་ས་ལྷ་སའི་མེ་འཁོར་འབབ་ཚུགས་སུ་ལྷ་ས་གྲོང་ཁྱེར་གྱི་རྒྱ་མི་དམར་ཤོག་ཚོགས་པའི་དྲུང་ཆེ་བོད་རིགས་པད་མ་དབང་འདུས་སོགས་པ་རྒྱ་ནག་གཞུང་གི་ལས་མི་བོད་པ་སོགས་ཀྱིས་འཚམས་འདྲིར་བཅར་འདུག་རྒྱ་ནག་ཏུ་བཅའ་བཞུགས་ཨ་རིའི་གཞུང་ཚབ་ཆེན་པོར་བོད་དུ་གཟིགས་སྐོར་ལ་རྒྱ་ནག་གཞུང་གིས་འདི་ལྟར་ཕེབས་བཅུག་པ་ནི་ཕྱི་ལོ་ཉིས་སྟོང་བཅོ་ལྔ་ནས་ལོ་བཞིའི་ནང་དུ་ཐེངས་མ་དང་པོ་ཡིན་པ་རེད། ཨ་རིའི་གཞུང་ཚབ་ཀྱི་མགྲིན་ཚབ་པ་གཅིག་གིས་གསུངས་པར། ཨ་མི་རི་ཀའི་གཞུང་ཚབ་ཀྱིས་འདས་པའི་གཟའ་ཉི་མ་ནས་སང་ཉིན་གཟའ་སྤེན་པའི་བར་དུ་བོད་དུ་བོད་པའི་སློབ་གྲྭ་དང་དགོན་སྡེ་སོགས་པའི་རིག་གཞུང་གི་བསྟི་གནས་དང། གཞན་དུ་གཟིགས་སྐོར་ལ་ཕེབས་ཏེ་བོད་ཀྱི་ཐུན་མོང་མ་ཡིན་པའི་ཆོས་དང་རིག་གཞུང། རང་བྱུང་ཁོར་ཡུག་གི་གནད་འགག་སོགས་ཀྱི་སྐོར་ལ་མཁྱེན་རྒྱ་བཞེས་རྒྱུའི་གོ་སྐབས་ཤིག་མ་ཚད། བོད་པའི་ཆོས་དད་རང་དབང་དང། སྐད་ཡིག་དང་རིག་གཞུང་མི་ཉམས་རྒྱུན་འཛིན་ལ། རྒྱ་ནག་གཞུང་གི་དྲག་གནོན་དང་དམ་དྲག་གི་ཐད། ཨ་རིའི་གཞུང་ཚབ་མཆོག་གིས་བོད་ཀྱི་ས་གནས་ས་གནས་ཀྱི་དབང་འཛིན་འགོ་ཁྲིད་ཚོ་ལ་ཐུགས་འཚབ་ཁག་གླེང་གནང་རྒྱུའི་གོ་སྐབས་ཤིག་ཡིན་པ་གསུངས་འདུག་འོན་ཏེ་རྒྱ་ནག་གཞུང་གི་མགྲིན་ཚབ་པ་ཞིག་གི་བརྗོད་དོན་གྱི་ནང་ལ་འདས་པའི་ལོ་དྲུག་ཅུའི་རིང་ལ་རྒྱ་ནག་གཞུང་གི་དབང་བསྒྱུར་གྱི་འོག་ཏུ་བོད་དུ་བོད་པའི་དཔལ་འབྱོར་དང། སྤྱི་ཚོགས་བོད་པའི་འཚོ་བ་སོགས་གནམ་ས་བླ་འོག་གི་ཡར་རྒྱས་བཏང་ཡོད་པ་རྣམས་ཨ་རིའི་གཞུང་ཚབ་དང་སྐུ་ཚབ་ཚོགས་པས་གཟིགས་རྒྱུའི་སྐོར་བརྗོད་འདུག་གཟའ་འཁོར་འདིར་རྒྱ་ནག་ཏུ་བཅའ་བཞུགས་ཨ་རིའི་གཞུང་ཚབ་ཆེན་མོས་སྐུ་ཟླ་ཁྲིས་ཏིན་དང་ཕྱག་སྦྲེལ་ལས་བྱེད་ཀྱི་ལྷན་དུ་བོད་ཀྱི་རྒྱལ་ས་ལྷ་སར་བོད་ཀྱི་གདན་ས་དང་ཇོ་ཁང་དང་སློབ་གྲྭ་དཔེ་མཛོད་ཁང་སོགས་པར་གཟིགས་སྐོར་གནང་འདུག་འདི་སྐབས་རྒྱ་ནག་དམར་ཤོག་ཚོགས་པའི་འོག་གི་བོད་བརྒྱུད་ནང་བསྟན་གྱི་ལས་སྣེ་སོགས་པས་མཇལ་འཕྲད་ཞུས་འདུག་པ་མ་ཚད་བོད་རང་སྐྱོང་ལྗོངས་ཞེས་སུ་འགོད་པའི་བོད་སར་རྒྱ་ནག་གཞུང་གིས་བཙུགས་པའི་རྒྱ་མི་དམར་ཤོག་ཚོགས་པའི་དྲུང་ཆེ་གཙོ་བོ་ཝུའུ་དབྱིང་ཅེ་སོགས་པས་ཨ་རིའི་གཞུང་ཚབ་མཆོག་ལ་མཇལ་འཕྲད་ཞུས་འདུག་ཨ་རིའི་གཞུང་ཚབ་མཆོག་གིས་ཕྱི་ཟླ་ལྔ་པའི་ཚེས་བཅུ་དགུ་ནས་ཉི་ཤུ་ལྔ་བར་གཟའ་ཉི་མ་ནས་སང་ཉིན་གཟའ་སྤེན་པའི་བར་དུ་བོད་ཀྱི་དགོན་སྡེ་དང་སློབ་གྲྭ་རིག་གནས་ཀྱི་བསྟི་གནས་སོགས་སུ་ཕེབས་དོན་འདི་གནད་འགག་ཡིན་པ་རོའི་ཏར་གསར་འགྱུར་ལས་ཁུངས་ཀྱིས་བརྗོད་འདུག།

པའི་ཚེས་བཅུ་དགུ་ནས་ཉི་ཤུ་ལྔ་བར་གཟའ་ཉི་མ་ནས་སང་ཉིན་གཟའ་སྤེན་པའི་བར།